དེ་རིང་གི་ལེ་ཚན་དེའི་ནང་ཨ་མི་རི་ཀའི་རྒྱལ་རབས་ལོ་རྒྱུས་ནང་ད་བར་བྱུང་མྱོང་མེད་པའི་ཨ་རིའི་སྲིད་འཛིན་ཟུར་པ་ཞིག་སྟེ་སྲིད་འཛིན་ཟུར་པ Donald Trump ལ་ནིའུ་ཡོག་གྲོང་ཁྱེར་སྲིད་གཞུང་གིས་ནག་ཉེས་ཉེས་འཛུགས་ཀྱི་ཐག་གཅོད་བྱས་པའི་གནད་དོན་གྱི་རྒྱབ་ལྗོངས་དང་ཁོང་ཁྲིམས་ཁང་དུ་དྲི་ཞིབ་ཀྱི་ཆེད་དུ་བཀའ་འགུག་བྱ་རྒྱུའི་དུས་ཚོད། ནག་ཉེས་ཉེས་འཛུགས་ཀྱི་ཐག་གཅོད་འདི་ཡིས་ཨ་མི་རི་ཀའི་ཆབ་སྲིད་དང་དམིགས་བསལ་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞིའི་སྲིད་འཛིན་འོས་བསྡུའི་བརྒྱུད་རིམ་ལ་ཁོང་ཞུགས་ཆོག་གི་ཡོད་མེད་སོགས་ཀྱི་གནད་དོན་རིམ་པ་ཞིག་ལ་གང་ཐུབ་གསལ་བཀྲོལ་ཞུ་གི་ཡིན། དེ་ཡང་ཨ་མི་རི་ཀའི་སྲིད་འཛིན་ཟུར་པ་ལྡོ་ནལ་ཁྲམ་ནི་རྒྱུན་ལྡན་གྱི་སྲིད་དོན་པ་ཞིག་མིན་པ་དང། ཁོང་ཕྱི་ལོ་ཉིས་སྟོང་བཅུ་དྲུག་གི་ལོར་སྲིད་འཛིན་འོས་བསྡུར་མ་ཞུགས་ཀྱི་གོང་མི་ཚེ་ཧྲིལ་པོ་ནེའུ་ཡོག་གྲོང་ཁྱེར་ནང་གཏན་སྡོད་ཀྱིས་ཁང་ཚོང་རྒྱས་སྤྲོས་ལྡན་པ་འཛུགས་སྐྲུན་བྱེད་མཁན་གྱི་ཚོང་པ་ཕྱུག་བདག་ཅིག་ཡིན་པ་རེད། ད་རེངས་སྐབས་བབ་ནིའུ་ཡོག་གྲོང་ཁྱེར་སྲིད་གཞུང་གི་ཁྲིམས་རྩོད་པས། ནག་ཉེས་ཉེས་འཛུགས་ཀྱི་ཐག་གཅོད་དེ་ནི་ཁོང་ནས་ཕྱི་ལོ་ཉིས་སྟོང་བཅུ་དྲུག་གི་ལོར་ཆགས་སྲེད་དང་འབྲེལ་བའི་འཆལ་སྤྱོད་ཀྱི་གློག་བརྙན་འཁྲབ་སྟོན་པ Stormy Daniels ཞེས་པ་དང་ཚུལ་མིན་གྱི་འབྲེལ་བ་བྱུང་བར་གནས་ཚུལ་དེ་ཕྱི་གྱར་མི་འགྱུར་བའི་ཆེད་དུ་ཁོ་མོར་གནས་ཚུལ་སྦས་གསང་གི་སླད་དུ་རང་གི་སྐབས་དེའི་ཁྲིམས་རྩོད་པ་མཱེ་ཀེལ་ཀོ་ཧན་བརྒྱུད་ལྐོག་དངུལ་ཨ་སྒོར་འབུམ་གཅིག་དང་ཁྲི་གསུམ་མཁོ་སྤྲོད་བྱས་པའི་གནད་དོན་ལ་ཞིབ་འཇུག་གི་ཁྲོད་དུ་ནག་ཉེས་བཙུགས་ཀྱི་ཡོད་པ་རེད། ཕྱི་ཚུལ་ལ་བྱ་སྤྱོད་དེ་འདྲ་བ་མི་མང་པོ་ཞིག་གིས་བྱེད་ཀྱིན་ཡོང་སྲིད་པར་གནད་དོན་དེ་ནག་ཉེས་ཉེས་འཛུགས་བྱས་པ་ལས་ཀ་མེད་པར་ལས་ཀ་དང་རྙོག་དྲ་མེད་པར་རྙོག་དྲ་བཟོས་པ་ཞིག་ཡིན་པ་མངོན་སྲིད་པ་དང། སྲིད་འཛིན་ཟུར་པ་ཁྲམ་གྱི་རྒྱབ་སྐྱོར་བ་ཚོས་ཀྱང། དེ་ལྟར་སྐྱོན་བརྗོད་བྱེད་ཀྱི་ཡོད་པ་དང། འོན་ཀྱང་དོན་དངོས་ཀྱི་གནས་ཚུལ་དེ་ནི་ཁོང་ནས་བུད་མེད་དེར་གནས་ཚུལ་ཕྱི་གྱར་མ་འགྲོ་བའི་ཆེད་དུ་ལྐོག་དངུལ་སྤྲད་སྟངས་དེ་དང། གནས་ཚུལ་དེ་འགོག་ཐབས་བྱས་པའི་དུས་ཡུན་དེ་ཁོང་ནས་འོས་བསྡུའི་འགྲན་རྩོད་ཁྲོད་དུ་གནང་བ་ཞིག་ཡིན་པར་སོང། ཨ་རིའི་གཞུང་གི་འོས་བསྡུའི་འགྲོ་གྲོན་གཏོང་ཕྱོགས་ཀྱི་ཁྲིམས་དང་འགལ་ཡོད་པས་ནག་ཉེས་ཉེས་འཛུགས་དེ་ཡོང་གི་ཡོད་པ་རེད། ཅི་སྟེ་གྱོད་གཞི་ཁ་མཆུ་དེར་ནག་ཉེས་ཉེས་འཛུགས་ཕོག་པ་གང་ཞིག་ལ་ཡིན་ནའི་ད་ལྟ་ནིའུ་ཡོག་གྲོང་ཁྱེར་སྲིད་གཞུང་གི་ཁྲིམས་རྩོད་པས་གཞུང་འབྲེལ་གྱི་ཐོག་ནས་ཁོང་ནས་ཁྲིམས་ཀྱི་ནང་དོན་གང་དང་གང་འགལ་ཡོད་མེད་གསལ་སྟོན་གནང་གི་མེད་པ་དང་འོན་ཀྱང་བརྒྱུད་ལམ་ཁག་གིས། གཞུང་གི་ཁྲིམས་རྩོད་པས་སྲིད་འཛིན་ཟུར་པ Trump གྱིས་ཉེས་ཁྲིམས་ཁག་སུམ་ཅུ་ཙམ་འགལ་ཡོད་པ། ཉེས་འཛུགས་བྱེད་ཀྱི་ཡོད་པའི་སྐོར་གནས་ཚུལ་གླེང་སློང་ཡོང་གི་ཡོད་པ་རེད། སྔོན་ལ་ཡང་ཉེས་འཛུགས་ཀྱི་གནས་སྟངས་དེ་ག་རེ་ཆགས་ཀྱི་རེད་དམ་སྙམ་པའི་གནད་དོན་ངོ་སྤྲོད་ཀྱི་གོང། སྔོན་ལ་ཡང་གནས་ཚུལ་དེའི་འབྱུང་ཁུངས་གཞི་རྩ་བུད་མེད Stormy Daniels གྱིས། Donald Trump འོས་བསྡུར་ཞུགས་པའི་སྐབས་མང་ཚོགས་ལ། Trump དང་ཚུལ་མིན་གྱི་འཆལ་སྤྱོད་ཀྱི་འབྲེལ་བ་བྱུང་སྟངས་ཀྱི་གནས་ཚུལ་ཕྱིར་བསྒྲགས་བྱ་ཐབས་དང། སྐབས་དེར Trump གྱིས་ལྐོག་དངུལ་སྤྲད་དེ་ཁ་བཀག་ཐབས་བྱས་པའི་གནས་ལུགས་དེ་ངོ་སྤྲོད་ཞུ་གི་ཡིན། རྙོག་གླེང་དེ་ཐོག་མར་ཕྱི་ལོ་ཉིས་སྟོང་བཅུ་གཉིས་ཀྱི་ལོར། Donald Trump འོས་བསྡུར་ཞུགས་རྒྱུའི་མནོ་བསམ་གཏོང་གི་ཡོད་པའི་གནས་ཚུལ་གླེང་སློང་བྱུང་བའི་དུས་སྐབས་སུ་བུད་མེད Stormy Daniels གྱིས་ཁོ་མོ་དང Trump གཉིས་ཀྱི་བར་ཉིས་སྟོང་དྲུག་གི་ལོ་ནས་དུས་ཡུན་གང་འཚམ་གྱི་རིང་ཚུལ་མིན་གྱི་ཆགས་སྤྱོད་ཀྱི་འབྲེལ་བ་བྱུང་སྟངས་ཀྱི་སྐོར་བརྒྱུད་ལམ་ཁག་ཅིག་ལ་གནས་ཚུལ་བཙོང་ཐབས་བྱས་པའི་སྐབས Trump གྱིས་སྐབས་དེའི་རང་གི་ཁྲིམས་རྩོད་པ Michael Cohen བརྒྱུད་ཁོ་མོར་གནས་ཚུལ་དེ་ཕྱི་བསྒྲགས་བྱས་པ་ཡིན་ན་ཁྲིམས་བཙུགས་བྱས་ནས། གནས་ཚུལ་དེ་ཡིད་བརྟན་མི་ཕོད་པ་བཟོས་ཏེ་དཀའ་ངལ་སྤྲད་རྒྱུའི་ཉེན་བརྡ་བཏང་བའི་རྗེས་སུ་བུད་མེད Stormy Daniels གྱིས་གནས་ཚུལ་དེ་ཕྱིར་འཐེན་བྱེད་དགོས་པ་བྱུང་བའི་སྐོར་རང་གི་ལོ་རྒྱུས་རྩོམ་སྒྲིག་བྱས་པའི་དེབ་ཀྱི་ནང་བཀོད་ཡོད་པ་དང། སྐབས་དེར Trump ནས་ཀྱང་ཕྱི་ལོ་ཉིས་སྟོང་བཅུ་གཉིས་ལོའི་འོས་བསྡུར་ཞུགས་མེད་པ་རེད། འོན་ཀྱང་ཕྱི་ལོ་ཉིས་སྟོང་བཅུ་དྲུག་ལོར Donald Trump གྱིས་འོས་བསྡུར་ཞུགས་ཏེ་འགྲན་རྩོད་བྱེད་པའི་དུས་སྐབས་དེར། Trump རང་ཉིད་ནས་དེ་སྔ Access Hollywood ཞེས་པའི་ཧོ་ལི་ཝུད་གློག་བརྙན་འཁྲབ་སྟོན་པ་ཚོའི་གནས་ཚུལ་བཀོད་སྤེལ་བྱེད་མཁན་ལ་ཞོར་འཕྲོས་དུ་འུད་ཤོབ་བྱས་པའི་ནང། ཁོང་ནས་བུད་མེད་མང་པོ་ཞིག་ལ་ཆགས་སྲེད་ཀྱི་ལྟ་སྟངས་ནས་ལྟ་གི་ཡོད་ཚུལ་གནས་ཚུལ་དངོས་ཅན་དུ་ངོ་སྤྲོད་བྱས་པ་ཕྱིར་གྱར་བྱུང་བའི་རྗེས། Stormy Daniels གྱིས་གནད་དོན་དེ་གོ་སྐབས་དུ་མཐོང་སྟེ་བརྒྱུད་ལམ་ཁག་ལ་ཁོ་མོ་དང Trump གཉིས་འབྲེལ་བ་བྱུང་བའི་གནས་ཚུལ་དེ་བཙོང་བ་ཡིན་ན་ཡིད་ཆེས་བྱེད་མཁན་ཡོང་སྲིད་པ་མཐོང་སྟེ Stormy Daniels གྱིས་སྐབས་དེར་སླར་ཡང་ཁོ་མོ་དང Trump གཉིས་ཀྱི་ཆགས་སྤྱོད་དང་འབྲེལ་བ་བྱུང་སྟངས་ཀྱི་ལོ་རྒྱུས National Enquirer ཞེས་པའི་གནས་ཚུལ་དེ་རིགས་སྤེལ་མཁན་གྱི་གསར་ཤོག་ལ་གནས་ཚུལ་དེ་བཙོང་ཐབས་བྱས་པ་དང། འོན་ཀྱང National Enquirer ཚགས་དེབ་ཀྱི་སྦྱིན་བདག David། Pecker ནི Trump གྱི་གྲོགས་པོ་ཡིན་པས་ཁོ་པས Trump ལ་བུད་མེད་འདི་ཡིས Trump ལ་འོས་ཤོག་ལ་གནོད་པའི་གནས་ཚུལ་དེ་བཙོང་ཐབས་བྱེད་ཀྱི་ཡོད་པ་ར་སྤྲོད་ཀྱི་རྗེས་སུ། Trump གྱིས David Pecker ལ་གནས་ཚུལ་དེ་ཉོས་ཏེ་པར་སྐྲུན་མ་བྱས་པར་བཀག་སྡོམ་བྱ་དགོས་པའི་སློབ་སྟོན་བྱུང་བ་ལྟར། David Pecker གྱིས་དེ་ལྟར་བྱས། དེ་ནི་རྒྱུན་ལྡན་ཡིན་ན། གོང་ཞུས་གསར་ཤོག་དེ་ལྟ་བུས་གནས་ཚུལ་དེ་ལྟ་བུ་ཉོས་ཏེ་ཚགས་ཤོག་པར་སྐྲུན་གཞི་རྒྱ་ཆེན་པོ་བྱས་ཏེ་དཔལ་འབྱོར་གྱི་ཁེ་ཕན་བཟོ་གི་ཡོད་ཀྱང། གོང་ཞུས་གསར་ཤོག་དེ་ཡིས་གནས་ཚུལ་དེ་ཚུར་ཉོས་པའི་རྗེས་བུད་མེད་དེར་གནས་ཚུལ་གཞན་སུ་ཞིག་ལ་མཁོ་སྤྲོད་མི་ཆོག་པའི་ཁྲིམས་ཐོག་ཡིག་ཆ་ས་རྟགས་བཀོད་བཅུག་པའི་རྗེས་སུ་གནས་ཚུལ་དེ་རང་གི་གྲོགས་པོ Donald Trump གྱི་ཆབ་སྲིད་ཀྱི་མདུན་ལམ་སྲུང་སྐྱོབ་ཀྱི་ཆེད་དུ་པར་སྐྲུན་མ་བྱས་པར་སྦས་གསང་བྱས་ཡོད་པ་རེད། དེར་བརྒྱུད་ལམ་དེ་རིགས་ཀྱི་བྱེད་སྟངས་ལ Catch and Kill ཞེས་བརྗོད་ཀྱི་ཡོད་པ་དང། དེ་ནི་གནས་ཚུལ་མི་མཛེས་པ་དང་མི་ལེགས་པ་སྔོན་ཚུད་ནས་ཚུར་ཉོས་ཏེ་པར་སྐྲུན་མ་བྱས་པར

ཁྲིམས་རྩོད་པ Michael Cohen གྱིས་གནད་དོན་དེའི་ཐད་རྗེས་སུ་ཨ་རིའི་གྲོས་ཚོགས་ཀྱི་ཉན་ཞིབ་ཀྱི་སྐབས་སྐད་ཆ་དྲང་པོ་མ་བཤད་པར་གྲོས་ཚོགས་ལ་སྐྱག་རྫུན་བཤད་པའི་ཉེས་པ་དང་ཡང་འོས་བསྡུའི་ཁྲིམས་དང་འགལ་བའི་ནག་ཉེས་ཀྱི་འོག་ཁོང་བཙོན་ཁང་དུ་འགྲོ་དགོས་བྱུང་ཡོད་པ་དང་ཕྱོགས་མཚུངས Trump གྱི་ཁང་ཚོང་ཚན་པའི་རྩིས་དཔོན་ནས་ཀྱང། གང་ལགས། རང་གི་ལས་ཁུར་གྱི་ནང Trump གྱི་ཚོང་གི་ཁེ་འབབ་སྲུང་སྐྱོབ་ཀྱི་ཆེད་དུ་དངུལ་རྩིས་དྲང་པོ་མ་བཏོན་པར་གཞུང་ཁྲལ་གཡོལ་ཐབས་བྱས་པའི་ནག་ཉེས་དང་ལེན་གྱི་རྗེས་ད་ལྟ་དོ་དམ་འོག་གནས་ཡོད་པ་རེད། ཁྲིམས་རྩོད་པ Michael Cohen གྱིས་སྐབས་དེར Trump གྱིས་ཁོ་པར་བུད་མེད་གཉིས་ལ་ལྐོག་དངུལ་སྤྲོད་དགོས་པར་བཀོད་པ་བཏང་བའི་གནད་དོན་དེ་གསང་བའི་ཐོག་ནས་སྒྲ་འཇུག་བྱས་པ། རང་ཉིད་བཙོན་ཁང་ལ་འགྲོ་དགོས་པའི་ཉེས་ཁྲིམས་ཕོག་པའི་སྐབས། ཡོངས་བསྒྲགས་བྱས་ཡོད་པ་དང་འོན་ཀྱང Trump གྱིས་གནད་དོན་དེ་རིགས་ལ་དང་ལེན་གཏན་ནས་བྱེད་ཀྱི་མེད་པ་རེད། ཡིན་ནའི་ད་ལྟ་གྲོང་ཁྱེར་སྲིད་གཞུང་གིས་སྲིད་འཛིན་ཟུར་པ Trump ལ་ནག་ཉེས་ཉེས་འཛུགས་བྱས་པ་དེ་ནི། ཁྲིམས་ཁང་གི་ཐག་གཅོད་དེ་རལ་གྲི་གནམ་གཡུག་བཞིན་མིན་པར། ཉེས་འཛུགས་དེ་ར་སྤྲོད་ཀྱི་ཆེད་དུ་དུས་ཡུན་རིང་པོར། དཔང་རྟགས་མཁོ་སྒྲུབ་དང་དཔང་པོ་ཡིད་ཆེས་འཕེར་བ་བྱུང་བའི་རྗེས། མཐར། ཤེར་དཔང་ལྷན་ཚོགས་ཏེ། སྐབས་འཕྲལ་སྲིད་འཛིན་ཟུར་པ Trump གྱི་ཐེངས་དེའི་ཁྲིམས་དོན་ཐག་གཅོད་ཀྱི་ནང་མི་གྲངས་ཉི་ཤུ་རྩ་གསུམ་ལས་གྲུབ་པའི་ཤེར་དཔང་ལྷན་ཚོགས་ལ་དཔང་རྟགས་ཁག་ངོ་སྤྲོད་ཀྱི་རྗེས་སུ་ནག་ཉེས་ཉེས་འཛུགས་དེ་ཕོག་ཡོད་པ་རེད། སྲིད་འཛིན་ཟུར་པ Trump གྱི་རྒྱབ་སྐྱོར་བྱེད་མཁན་སྲིད་དོན་པ་དང་མང་ཚོགས་ཀྱིས་ཁོང་ལ་དེ་རིང་གྱོད་གཞི་ཁ་མཆུ་དེའི་ཐད་ནག་ཉེས་ཉེས་འཛུགས་བྱས་པ་དེ་ཁྲིམས་ཀྱི་དབང་ཚད་བེད་སྤྱོད་ལོག་པ་བཏང་བ་ཞིག་ཡིན་པ། སྐད་ཅོར་དང་སྐྱོན་བརྗོད་ཤུགས་ཆེ་བྱེད་ཀྱི་ཡོད་པ་དང་འོན་ཀྱང་མང་ཚོགས་གཞན་ཁག་གིས། Donald Trump གྱིས་འདས་པའི་ལོ་མང་རིང་ནས་སྒྲིག་ཁྲིམས་ལ་རྩིས་མེད་རིམ་པ་བཏང་ཀྱང་ཉེས་ཁྲིམས་མ་ཕོག་པར་གཡོལ་ཐུབ་ཡོད་ན་ད་ཆ་ཁྲིམས་ཀྱི་ཉེས་འཛུགས་ཕོག་པ་དེ་ནི་ཁྲིམས་ཀྱི་མདུན་སར་མི་མང་ཡོངས་རྫོགས་གཅིག་པ་ཡིན་པའི་ལྟ་སྟངས་དེ་སྲུང་སྐྱོབ་ཐུབ་ཡོད་པར་དགའ་བསུ་ཞུ་གི་ཡོད་པ་རེད། ད་འོ་ན་གནས་སྟངས་དེ་ད་ནས་ག་རེ་ཆགས་ཀྱི་རེད་ཅེས་པའི་དྲི་བ་དེ་ཡིན་པ་རེད། སྤྱི་བཏང་རྒྱུན་ལྡན་གྱི་འགྲོ་སྟངས་ལ་ནག་ཉེས་ཉེས་འཛུགས་ཕོག་པའི་ཉེས་ཅན་པའི་ངོས་ནས་ཁྲིམས་ཁང་གི་ཁྲིམས་དཔོན་གྱི་མདུན་ལ་བཀའ་འགུག་ལྟར། རང་ཉིད་ལ་ནག་འཛུགས་བྱས་པ་རྣམས་ལ་ཁས་ལེན་ཡོད་མེད། ལན་གསལ་གྱི་ཆེད་དུ་ངོ་བཅར་ཞུ་དགོས་ཀྱི་ཡོད་པ་དང་དེའི་གོང། ཉེན་རྟོག་པས་ཉེས་ཅན་པར་ལག་ལྕགས་བརྒྱབ་སྟེ་ཁྲིད་དེ། དོ་བདག་ཉེས་ཅན་པའི་ངོ་རྟགས་མཚོན་བྱེད་ཀྱི་འདྲ་པར་བརྒྱབ་པ་དང། མཛུབ་མོ་ཡོངས་རྫོགས་ཀྱི་མཛུབ་ཐེལ་བརྒྱབ་ཀྱི་ཡོད་པ་རེད། འོན་ཀྱང་ཐེངས་དེའི་ཉེས་འཛུགས་ཕོག་སའི་གང་ཟག་དེ་ད་བར་ལོ་རྒྱུས་ནང་བྱུང་མྱོང་མེད་པ། གཞུང་གི་གསང་བའི་ལས་ཁུངས་ཀྱིས་སྲུང་སྐྱོབ་བྱེད་བཞིན་པའི་སྲིད་འཛིན་ཟུར་པ་ཞིག་ཡིན་པས་ཁོང་ཁྲིམས་ཁང་ནང་ཇི་ལྟར་ཁྲིད་ཡོང་གི་ཡོད་པའམ། ཡང་ན་ངོ་བཅར་ཞུ་གི་ཡོད་མེད་ཀྱི་ཐད་ལ་དོ་ཁུར་ཆེན་པོ་བྱ་ཡུལ་ཞིག་ཆགས་ཡོད་པ་དང་ད་བར་ཐོན་པའི་གནས་ཚུལ་གྱི་ཡོང་ཁུངས་ལ་གཞིགས་ན་གཞུང་གི་ཁྲིམས་རྩོད་པས་ཁོང་རེས་གཟའ་མིག་དམར་གྱི་ཉིན་རྒྱབ་ཆུ་ཚོད་གཉིས་དང་སྐར་མ་བཅོ་ལྔའི་ཐོག་ཁྲིམས་ཁང་ལ་བཀའ་འགུག་གནང་ཡོད་པ་དང་རང་འགུལ་གྱི་ཐོག་ནས་ངོ་བཅར་ཞུ་གི་ཡོད་པ་གསལ་སྟོན་ཡོང་གི་ཡོད་པ་དང། འོན་ཀྱང་དེའི་གོང་འདས་པའི་གཟའ་འཁོར་གྱི་ནང། ཁོང་གིས་རང་གི་རྒྱབ་སྐྱོར་བ་ཚོར་ཁོང་ལ་ནེའུ་ཡོག་གྲོང་ཁྱེར་སྲིད་གཞུང་གིས་ནག་ཉེས་ཉེས་འཛུགས་ཀྱི་ཐག་གཅོད་བྱས་ཏེ། ཁོང་འཇུ་བཟུང་བྱེད་སྲིད་པར་རྒྱབ་སྐྱོར་བ་ཚོས་འགོག་རྒོལ་བྱ་དགོས་པའི་སྐུལ་མ་བཏང་ཡོད་པ་དང་འོན་ཀྱང་སྐབས་དེར་ཁོང་གི་རྒྱབ་སྐྱོར་བ་ཉུང་ཤས་ཤིག་མ་གཏོགས་ངོ་རྒོལ་བྱེད་མཁན་བྱུང་མེད་པ་དང་འོན་ཀྱང་ཟླ་བ་དེའི་ཕྱི་ཚེས་བཞི་སྟེ་རེས་གཟའ་མིག་དམར་གྱི་ཉིན། གནས་སྟངས་དེ་ཇི་འགྱུར་བརྗོད་ཚོད་མི་ཐིག་པས་གྲོང་ཁྱེར་ལས་ཁུངས་ངོས་ནས་སྲུང་ཆ་དམ་དོན་གྱི་ཆེད་དུ་གྲ་སྒྲིག་འཐུས་ཚང་བྱེད་བཞིན་ཡོད་པ་རེད། ཁྲིམས་དོན་དཔྱད་ཞིབ་པ་ཚོས་གསུངས་ན་སྲིད་འཛིན་ཟུར་པ Trump གྱིས་ཕྱི་ལོ་ཉིས་སྟོང་ཉི་ཤུའི་སྲིད་འཛིན་འོས་བསྡུའི་གྲུབ་འབྲས་ལ་ཤུགས་རྐྱེན་སྤྲད་ཆེད Georgia མངའ་སྡེའི་འོས་ཤོག་གྲངས་བཤེར་གྱི་ལས་དོན་གྱི་ཐད་ལ་འབྲེལ་ཡོད་ལས་བྱེད་ལ་གནོན་ཤུགས་སྤྲད་ཐབས་བྱས་པའི་ཁ་མཆུ་དང་ཡང་ཕྱི་ལོ་ཉིས་སྟོང་ཉི་ཤུའི་ཕྱི་ཟླ་དང་པོའི་ཚེས་དྲུག་གི་ཉིན་ཨ་རིའི་གྲོས་ཚོགས་ལ་ཁོང་གི་རྒྱབ་སྐྱོར་བ་ཚོས་ངོ་རྒོལ་གྱི་དོན་རྐྱེན་དང་འབྲེལ་ཁོང་ནས་ཐེ་གཏོགས་ཡོད་མེད་ཀྱི་གནད་དོན་ལ་ཞིབ་འཇུག་བྱེད་བཞིན་པ་སོགས་ད་ལྟ་འགྲོ་བཞིན་པའི་ཁ་མཆུ་ཁག་ཅིག་དང་བསྡུར་ན་ཐེངས་འདིའི་ནིའུ་ཡོག་གྲོང་ཁྱེར་གྱི་ཁྲིམས་ཁང་གིས་ནག་ཉེས་ཉེས་འཛུགས་དེ་ནི་ཆུང་ཆུང་ཞིག་ཡིན་པ་དང། དེར་ཁྲིམས་དོན་དཔྱད་ཞིབ་པ་མང་པོ་ཞིག་གིས་མཐོང་ན་དཔལ་འབྱོར་གྱི་ཉེས་ཆད་གྲུབ་ནས་ཐོན་ཐུབ་རྒྱུ་ཡོད་པ་ངོས་འཛིན་བྱེད་ཀྱི་ཡོད་པ་རེད། དེ་ལྟར་ན Donald Trump ལ་ད་རིང་ཟུག་པའི་ཁྲིམས་ཀྱི་ནག་ཉེས་ཉེས་འཛུགས་འདི་ཡིས་ཁོང་བསྐྱར་དུ་སྲིད་འཛིན་འོས་བསྡུའི་འགྲན་རྩོད་ནང་ཞུགས་བཞིན་པ་དེའི་ཐད་དོ་ཕོག་དང་ཤུགས་རྐྱེན་ཐེབས་ཀྱི་ཡོད་མེད་ཀྱི་དྲི་བ་དེ་ཡིན་པ་རེད། གནད་དོན་དཔྱད་ཞིབ་པ་ཚོས་ད་རིང་ཤེར་དཔང་ལྷན་ཚོགས་ཀྱི་ཐག་གཅོད་དེ་ནི་ཁོང་ནས་ཁྲིམས་དང་འགལ་ཡོད་པ་ཉེས་འཛུགས་ཡིན་པ་དང། མཐར། ཞུ་གཏུག་གི་རྗེས་སུ་ནག་ཉེས་ར་སྤྲོད་ཀྱིས་ཁྲིམས་ཁང་གིས་ཁྲིམས་ཐག་བྱུང་བའི་དབང་དུ་བཏང་བ་ཡིན་རུང་འོས་བསྡུའི་འགྲན་རྩོད་ནང་ཞུགས་མི་ཆོག་པའི་བཀོད་འདོམས་མེད་པ་དང། ཐ་ན་གང་ཟག་གང་ཞིག་བཙོན་ཁང་ནང་ཡོད་པ་ཡིན་ནའི་འོས་བསྡུའི་འགྲན་རྩོད་ལ་ཞུགས་ཏེ་མཐར་འོས་ཐོབ་བྱུང་བ་ཡིན་ན་སྲིད་འཛིན་བྱེད་མི་ཆོག་པའི་བཀོད་འདོམས་མེད་པ་ཨ་མི་རི་ཀའི་ཁྲིམས་ནང་བཀོད་ཡོད་པ་གསུང་གི་ཡོད་པ་རེད། སྲིད་འཛིན་ཟུར་པ Donald Trump གྱི་ངོས་ནས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞིའི་འོས་བསྡུའི་འགྲན་རྩོད་ཀྱི་ཆེད་དུ་སྤྱི་མཐུན་ཚོགས་པའི་སྲིད་འཛིན་འོས་མིའི་ཁོངས་སུ་གསལ་བསྒྲགས་བརྒྱུད། འོས་བསྡུའི་དྲིལ་བསྒྲགས་ཀྱི་ལས་འགུལ་སྤེལ་བཞིན་ཡོད་པ་དང་ཁོང་ནས་ཁྲིམས་ཁང་གིས་ཉེས་འཛུགས་ཀྱི་ཐག་གཅོད་ག་རེ་བྱུང་མིན་ལ་མ་ལྟོས་པར་འོས་བསྡུའི་འགྲན་རྩོད་ཀྱི་ལས་དོན་ནས་ཕྱི་བཤོལ་བྱེད་རྩིས་མེད་པ་བརྗོད་ཡོད་པ་དང། དེ་ལས་ལྡོག་སྟེ་ཁོང་ནས་ད་རིང་ནིའུ་ཡོག་གྲོང་ཁྱེར་གྱི་ནག་ཉེས་ཉེས་འཛུགས་ཀྱི་ཐག་གཅོད་གསལ་བསྒྲགས་ཀྱི་རྗེས་སུ། ཁོང་ནས་རང་གི་རྒྱབ་སྐྱོར་བ་ཚོར་ཁོང་སྲིད་འཛིན་འོས་བསྡུའི་ལས་དོན་ལ་རྒྱབ་སྐྱོར་གྱི་ཆེད་དུ་ཞལ་འདེབས་གནང་དགོས་པའི་སྐུལ་མའི་བརྡ་འཕྲིན་བཏང་ཡོད་པ་དང་དེ་ཡང་བརྒྱུད་ལམ་ཁག་ནང་གནས་ཚུལ་ཐོན་གསལ་ལ་གཞིགས་པ་ཡིན་ན། དུས་ཡུན་ཆུ་ཚོད་བཞི་བཅུ་ཞེ་བརྒྱད་ཀྱི་ནང་ཚུད་ཨ་སྒོར dollar ས་ཡ་ལྔ་ཙམ་གནང་མཁན་བྱུང་ཡོད་པ་གསལ་འདོན་ཡོང་གི་ཡོད་པ་རེད། དེ་ཡང་ཁོང་གི་རྒྱབ་སྐྱོར་བ་ཁྲོད་ཁག་ཅིག་གིས་ད་རིང་ནག་ཉེས་ཉེས་འཛུགས་ཀྱི་ཐག་གཅོད་དེ་ཡིས་ཁོང་གི་རྒྱབ་སྐྱོར་བ་ཚོར་ཁོང་གི་འོས་མིར་རྒྱབ་སྐྱོར་བྱ་རྒྱུ་ངར་ཤུགས་དེ་ཆེ་རུ་འགྲོ་གི་རེད་ཅེས་ཡིད་ཆེས་བྱེད་མཁན་རིགས་གཅིག་ཡོད་པ་དང་ཡང་ཁག་ཅིག་གིས། ད་རིང་གི་ཉེས་འཛུགས་ཀྱི་ཐག་གཅོད་དེ་ལྟ་བུས་ཁོང་བསྐྱར་དུ་རྒྱལ་ཁབ་ཀྱི་སྲིད་འཛིན་ཆགས་ཐུབ་རྒྱུར་འགོག་རྐྱེན་ཆེན་པོ་ཞིག་ཡིན་པ་བརྗོད་ཀྱི་ཡོད་པ་དང་ཡང་རིགས་གཅིག་གིས་ད་རེང་གི་ཉེས་འཛུགས་ཀྱི་ཐག་གཅོད་དེ་ཡིས་ཡག་ཉེས་ཀྱི་ཁྱད་པར་གང་ཡང་བཟོ་གི་མ་རེད་ཅེས་བརྗོད་ཀྱི་ཡོད་པ་རེད། གང་ལྟར་གནད་དོན་དབྱེ་ཞིབ་པ་ཚོས་དེ་ལྟ་བུའི་གནད་དོན་ཞིག་ལོ་རྒྱུས་ནང་བྱུང་མྱོང་མེད་པར་སོང། ཕྱིས་འབྱུང་གི་ཁ་ཕྱོགས་ཇི་འགྱུར་གྱི་ཐད་ལ་སྔོན་དཔག་ཐུབ་པ་ཁག་ཙམ་ཡིན་པ་གསུང་གི་ཡོད་པ་རེད། གསན་མཁན་རྣམ་པ་ཚོ་དེ་དང་ཆབས་ཅིག་ད་དུས་ཚོད་རྐྱེན་པས་ལེ་ཚན་དེ་སྙན་སྒྲོན་ཞུ་མཚམས་ད་ག་བཞག་གི་ཡིན། ཐེངས་འདིའི་ཨ་རིའི་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་རྩོམ་སྒྲིག་པའི Podcast གི་ལེ་ཚན་དེ་གོ་སྒྲིག་ཞུ་མཁན་ང་བློ་བཟང་ཡིན། གསན་མཁན་རྣམ་པ་ཚོས་ང་ཚོའི་ལེ་ཚན་གསན་གནང་བར་ཐུགས་རྗེ་ཆེ་ཞུ་སླད།